ད་བུམ་པ་མ་ཡིན་པ་རྣམ་པར་བཅད་ཙམ་གྱི་མེད་དགག་གི་སེལ་བ་དེ་ཉིད་ཟེར་བྱེད་དུ་བུམ་པའི་སྟེང་དུ། བུམ་པ་མ་ཡིན་པ་རྣམ་པར་བཅད་ཙམ་གྱི་ལས་བུམ་པ་ལ་བུམ་པ་མ་ཡིན་པ་མེད་པ་གོ་བྱ་བ་ལས། བུམ་པ་ཡོད་པ་གོ་བུམ་པ་ལ་བུམ་མ་ཡིན་རྣམ་པར་བཅད་ཙམ་གྱི་ལ་བུམ་པ་མ་ཡིན་པ་མེད་པ་ཟེར་བུམ་མ་ཡིན་བཀག་ཙམ་གོ་བྱ་བ་ཙི་བཀག་ཙམ་གྱི་མེད་དགག་གི་བསལ་བ་དེ་ཉིད་ཟ། བུམ་འཛིན་རྟོག་པས་བྱེ་བྲ་བྱ་ཞེས་བློའི་སེལ་བ་དེ་དངོས་སུ་རྟོགས་པའི་ཤུགས་ལ། བུམ་འཛིན་རྟོག་པས་བྱེ་བྲ་བརྒྱབ་ནས།

ཨོ། ཞེས་བུམ་པ་དེ་རྟོགས་དགོས་འདུག་ཟེར་ཡང་རུང། ཞེས་གཏོང་ཡོང་དུས་ད་ཐག་གོ་མེད་དགག་གཞན་སེལ་མ་རེད་དེ་རྟོགས་ན་བུམ་པ་རང་ཉིད་རྟོགས་པའི་བློ་ཞིག་གིས་ཨོ་དེ་བུམ་པ་རྟོགས་སོང་ན་ཆོས་གཞན་ཤུགས་ལ་འཕེན་འགྲོ་བ་རུང་ཆོས་གཞན་འཕེན་པ་རེད་འགྲོ་བ་དེ་ནི་མེད་དགག་ཆགས་མ་འགྲོ་བ་དེ་སྐྱོན་འདུག་ཟེར་ད་དེ་ཡིན་ན་ད་གསུངས་དགོས་ད་བུམ་པ་དང་བུམ་པ་མ་ཡིན་པའི་གཞི་མཐུན་མེད་པ་དེ་རྟོགས་དགོས་བུམ་པ་བུམ་པ་དང་བུམ་པ་མ་ཡིན་པའི་གཞི་མཐུན་མེད་པ་རྟོགས་པ་ལ་ཡང་ད་བུམ་པ་རྟོགས་དགོས་ཞེས་རིགས་པ་མཚུངས་ཀྱི་རེད་གསུངས་དགོས་བ་རུང་ད་འདི་འཕངས་སྟངས་སི་ཏང་ཡན་དེ་རེད་མ་འདུག་རང་བློ་རུ་དེ་ཟིན་ཡོང་མ་འདུག།